ཞེས་གསུངས་ཟེར་བ་མི་འགྲིག་སྟེ་དང་པོ་ལ་རྒྱུན་མཐའི་བར་ཆད་མེད་ལམ་དང། ཨ་ནི་གཉིས་པ་ལ་ཐེག་ཆེན་སྦྱོར་ལམ་གྱིས་མ་ངེས་པའི་ཕྱིར། གཞུང། ཁ་ཅིག་སྐྱེས་ཏེ། མཁྱེན་གསུམ་བསྡུས་སྒོམ་རབ་ཏུ་གྱུར་པའི་སེམས་དཔའི་རྣལ་འབྱོར་གང་ཞིག་རང་འབྲས་རྣམ་མཁྱེན་དངོས་སུ་སྐྱེད་བྱེད་དེའི་མཚན་ཉིད་ཟེར་ན་ཨ་ནི་དེ་མ་ཆགས་མ་ལ་སུ་ཆོས་བརྒྱད་དང། འདི་གར་ཅེས་བྱ་མ་ལ་སོགས།

ཨ་ནི་ཤེས་སྒྲིབ་ཀྱི་དངོས་གཉེན་བྱེད་པ་དེ། བར་ཆད་མེད་པའི་རྩེ་སྦྱོར་གྱི་མཚན་ཉིད་ཟེར་ན། རྒྱུན་མཐའི་བར་ཆད་མེད་ལམ་པའི་རྒྱུད་ཀྱི་ཀུན་རྫོབ་སེམས་བསྐྱེད་ཆོས་ཅན། ཨ་ནི་ཟུར་གཉིས་པ་དེར་ཐལ་ཟེར་དུས་ཤེས་སྒྲིབ་ཀྱི་དངོས་གཉེན་ཡིན་པར་ཐལ། ཨ་ནི་བར་ཆད་མེད་པའི་རྩེ་སྦྱོར་ཡིན་པའི་ཕྱིར། བར་ཆད་མེད་པའི་རྩེ་སྦྱོར་ཡིན་ཏེ་རྒྱུན་མཐའི་ཡེ་ཤེས་ཡིན་པའི་ཕྱིར། ད་ཤེས་སྒྲིབ་ཀྱི་དངོས་གཉེན་མ་ཡིན་ཏེ། ཐབས་ཀྱི་རྟོགས་རིགས་སུ་གནས་པ་ཡིན་པའི་ཕྱིར། ད་དེའི་འོག་ཏུ་རེད་ཁ་ཅིག་ཅིག། དེ་གང་ཞིག།

རྒྱུན་མཐའི་བར་ཆད་མེད་ལམ་སྐད་ཅིག་དང་པོ་དེ་གྱུར་ནས་དེ་དེ་ག་རེད་བ། རྒྱུན་མཐའི་བར་ཆད་མེད་ལམ་སྐད་ཅིག་དང་པོ་དེའི་ཉེར་འབྲས་སུ་གྱུར་པའི་རྣམ་མཁྱེན་དེའི་བར་ལ་རྒྱུན་མཐའི་བར་ཆད་མེད་ལམ་སྐད་ཅིག་གཉིས་པས་ཆོད་དེ་ཡོད་དོ། ཨ་ནི་ཟུར་གཉིས་པ་དེར་ཐལ་ཟེར་དུས་རང་གི་ཉེར་འབྲས་རྣམ་མཁྱེན་དངོས་སུ་སྐྱེད་བྱེད་དེ་ཡིན་པར་ཐལ། འདོད་ཟེར་ན། ནི་དངོས་སུ་སྐྱེད་བྱེད་མ་ཡིན་པར་ཐལ་དེ་བརྒྱུད་ནས་སྐྱེད་བྱེད་ཡིན་པའི་ཕྱིར་ཏེ་ཁོ་རང་གི་ཉེར་འབྲས་རྣམ་མཁྱེན་དང། ནི་ཁོ་རང་གཉིས་བར་ལ་རྒྱུན་མཐའི་བར་ཆད་མེད་ལམ་སྐད་ཅིག་གཉིས་པས་ཆོད་པའི་ཕྱིར་ཟེར་གྱི་ཡོད།

རང་འབྲས་རྣམ་མཁྱེན་ཉེར་ལེན་གྱི་སྒོ་ནས་སྐྱེད་བྱེད་པའི་རང་འབྲས་རྣམ་མཁྱེན་དེའི་ཉེར་ལེན་སྐྱེད་བྱེད་རེད་ཟེར་བ་ལྟ་བུ། ད་དེ་བྱས་ན་རང་འབྲས་རྣམ་མཁྱེན་དེ་ཁོ་རང་གི་ཉེར་འབྲས་ཡིན་དགོས་རེད་བ་བྱང་ཆུབ་སེམས་དཔའ་བྱང་འཕགས་ཀྱི་རྒྱུད་ཀྱི་བར་ཆད་མེད་ལམ་དེའི་ཉེར་འབྲས། དེ་བྱས་ན་བྱང་ཆུབ་སེམས་དཔའི་བྱང་ཆུབ་སེམས་དཔའ་བྱང་འཕགས་ཀྱི་རྒྱུད་ཀྱི་རྒྱུན་མཐའི་བར་ཆད་མེད་ལམ་གྱི་ཉེར་འབྲས་སུ་གྱུར་བའི་རྣམ་མཁྱེན་དེ་ཁོ་དང་རྒྱུད་ཐ་དད་པའི་གང་ཟག་གི་ཁྱེད་འཇིག་ཟིན་པའི་རྒྱུད་ལ་མེད་དགོས་རེད་བ་ད་ཁོ་རང་གི་འབྲས་བུར་གྱུར་བའི་རྣམ་མཁྱེན་དེ་ག་རེ་རེད་ཟེར་ན་ཁོ་རང་གི་ཉེར་འབྲས་ཆགས་སོང་ན་ཁོ་རང་གི་ཉེར་འབྲས་དེ་ཁོ་རང་དང་ཐུན་མོང་བའི་རྒྱུད་གཅིག་ཏུ་གྱུར་བའི་གང་ཟག་རྒྱུད་ལ་ཡོད་དགོས་རེད་མ་གཏོགས།

ཨོ་ཨ་མར་རང་དུས་སུ་རང་ཉིད་ཀྱི་རང་ཉིད་ཀྱི་མ་འོངས་པ་དེ་རང་དུས་སུ་མ་རྟོགས་ཀྱང་རང་དུས་སུ་རང་ཉིད་ཀྱི་མ་འོངས་པ་རྟོགས་པའི་ཕྱིར་ཨ་ནི་རང་ཉིད་ཀྱི་མ་འོངས་པ་ཡོད་མ་རེད་དེ་ག་དུས་རྟོགས་ཀྱི་རེད་རྣམ་མཁྱེན་སྐད་ཅིག་དང་པོ་ཆོས་ཅན་རེད་ཆོས་ཅན་མ་འོངས་པ་མ་གྲུབ་པ་དེ་མི་རྟོགས་པ་ཡིན་པར་ཐལ་ཨ་ནི་མ་འོངས་པ་མ་གྲུབ་པ་དེ་ཁོ་ན་དེ་བ་དང

དེ་ལྟོ་བ་ཡིན་ཚེ་ཁོ་རང་དུས་སུ་ཡོང་གི་མི་འདུག་བ་དེ་ཁོ་རང་གི་རང་དུས་སུ་དེ་ལྟོ་བ་ལ། དེ་ཁོ་རང་དུས་སུ་ལྟོ་བ་ལ་དེའི་དུས་སུ་ལྟོ་བ་ལ་ད་ཁོ་རང་ཡོང་གི་རེད་ལྟོ་གེའི་ཡུལ་དེ་དེའི་དུས་སུ་ཡོང་ཟེར་ན་མེ་དུ་ཉིན་གཅིག་ཆར་རྣམ་ཅན་གྱི་ལྟོ་བ་དང་རྣམ་ཅན་གྱི་མེ་དུ་ཉིན་གཅིག་ཆར་ལྟོ་བའི་ཕྱིར་དུ་མ་འཆར་རོ། རྣམ་ཅན་གྱི་མེ་དུ་ཉིན་གཅིག་ཆར་ལྟོ་བ་ཟིན་དུས་ག་རེ་ཟེར་བ་རེད་ན་ཅོ་ཟེར་ན།

རྣམ་པ་ཇི་ལྟ་བུ་ཞིག་ཅེས། ད་ངོ་བོ་ཇི་ལྟ་བུ་ཞིག་ཅེས་པ་དེ་གི། ཨ་ནི་ཁོ་རང་ངོ་བོ་ལྟ་བུ་ཅིག་རེད་བ།
དམིགས་པ་ཇི་ལྟ་བུ་ཞིག་ཅེས་པ་དེ་ག་རེ་ལ་དམིགས་ཀྱི་རེད་ཟེར་ཡ་ཇི་བ་དེའི་དམིགས་པ་དང་ཆོས་ཐམས་ཅད་བདེན་པར་གྲུབ་པས་སྟོང་བ་དེ་རེད་བ། དབང་བསྒྱུར་བ་ཇི་ལྟ་བུ་ཞིག་ཅེས་ཟེར་དུས་རང་དབང་དུ་སྐྱེ་ཡག་གི་ཨ་ནི་བདག་རྐྱེན་ག་རེ་རེད་ཟེར་བ། རྣམ་པ་ཇི་ལྟ་བུ་ཞིག་ཅེས་ཟེར་དུས་ཁོ་རང་གི་རྣམ་པ་དེ་ག་འདྲ་ཅིག་རེད་ཟེར་གྱི་ད། གཉིས་སྣང་ནུབ་པའི་རྣམ་པ་ཅིག་སྤྲོས་བྲལ། འདྲི་བ་རྣམ་མཁྱེན་ལ་མདོ་ཡི་སྐབས་སུ་རྣམ་མཁྱེན་ལ་གསུངས་འདུག་ཨ་ནི་བསྟན་བཅོས་ཀྱི་སྐབས་སུ་དེ་དངོས་སུ་འདྲེན་བྱེད་བར་ཆད་མེད་ལམ་ལ་ཡར་གསུངས་པ་རེད་བ་ད་དེ་དོན་ཐོག་ད་གཅིག་པ་རེ་དམིགས་རྣམ་གཅིག་པར་ཆགས་ཀྱི་ཡོད་རེད་བ། རྣམ་པ་ཇི་ལྟ་བུ་ཞིག་མཆིས་ཡིན། མཚན་ཉིད་ཇི་ལྟ་བུ་ཞིག་མཆིས་ཡིན་ཞེས་བཅོམ་ལྡན་འདས་ཀྱིས་བཀའ་སྩལ་པ། རབ་འབྱོར་རྣམ་མཁྱེན་ཉིད་ཅེས་བྱ་བ་ནི་དངོས་པོ་མེད་པ། མཚན་ཉིད་མེད་པ་མཚན་མ་མེད་པ། ལྟ་ཆུ་རྣམ་ཐར་སྒོ་གསུམ་མངོན་སུམ་དུ་རྟོགས་པའི་ཡེ་ཤེས་ཆགས་ཏེ་ཡོད་རེད་དམིགས་པ། མཚན་མ་མེད་པ་ཞེས་པ་སྐྱེ་བ་མེད་པ་འབྱུང་བ་མེད་པ་སྟེ། རབ་འབྱོར་གང་ཡང་འདི་སྐད་དུ་རྣམ་མཁྱེན་ཉིད་ཀྱི་དམིགས་པ་ཇི་ལྟ་བུའོ། ད། ཆོས་ཐམས་ཅད་བདེན་པར་གྲུབ་པའི། སྤྲོས་བྲལ་གྱི་རྣམ་པ་ཅན་རེད་ཟེར་རོ། དབང་བསྒྱུར་བ་ཇི་ལྟ་བུ། མཚན་ཉིད་ཇི་ལྟ་བུ་ཞེས་ཟེར་བ་ནི་རབ་འབྱོར་རྣམ་མཁྱེན་ཉིད་ཀྱི་དམིགས་པ་ནི་དངོས་པོ་མེད་པ་བདག་པོ་དང་དབང་བསྒྱུར་བ་རང་དབང་དུ་སྐྱེ་བཞི་རེད། ད། རང་གི་འདོད་བྱའི་འབྲས་བུ། སེམས་ཅན་ཐམས་ཅད་སྡུག་བསྔལ་ལས་བསྒྲལ་བའི་ཕྱིར་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་འདོད་པས། ཀུན་རྫོབ་སེམས་བསྐྱེད་ཀྱིས་ཀུན་ནས་བསླངས་ཏེ་ད་དེ་བསྒོམས་པའི་སྟོབས་ཀྱིས

རབ་འབྱོར། འདི་ནི་རྣམ་མཁྱེན་གྱི་དམིགས་པའོ། འདི་ནི་དབང་བསྒྱུར་བའོ། དམིགས་པ་འོ་ཞེས་ཆོས་ཐམས་ཅད་བདེན་པར་གྲུབ་པས་སྟོང་པ། དབང་བསྒྱུར་བའོ་ཞེས་པས་བདག་པོ་དྲན་པ་བདག་རྐྱེན་ཀུན་རྫོབ་སེམས་བསྐྱེད་དེ། འདི་ནི་རྣམ་པའོ་ཞེས་ཡང་དེ་ཁོ་ན་ཉིད་དུ་ནུབ་པའི་རྣམ་པའོ། ཡང་ན་འདི་ནི་མཚན་ཉིད་དོ། ད་དེ་འདྲའི་དམིགས་པ་དང་རྣམ་པ་དང་བདག་རྐྱེན་ཡོད་པའི་ངོ་བོ་ཅི་རེད། ཞེས་གསུངས། ད་གཉིས་པ་བསྟན་བཅོས་ལས་འགྲེལ་ཚུལ་དེ་ལ་མཚམས་སྦྱར་བ་རྩ་བ་འགྲེལ་པ་གསུམ་གྱི་དང་པོ་ནི་འདི།

དེ་དེའི་དམིགས་པ་རེད། ཨ་ནི་དེའི་དམིགས་པ་དངོས་མེད་དེ་ཟེར། བདག་པོ་དྲན་པ་ཡིན་པར་བཞེད་ཅེས་པས་དེ་ལྟ་བུའི་བར་ཆད་མེད་པའི་རྩེ་སྦྱོར་དངོས་སུ་འདྲེན་བྱེད་ཀྱི་ཀུན་སློང་འམ་ད་ཐུན་མོང་མ་ཡིན་པའི་བདག་རྐྱེན་དེ། ཨ་ནི་དྲན་པའི་མིང་གིས་བཏགས་པའི་སྦྱོར་བ་ཀུན་རྫོབ་སེམས་བསྐྱེད་རེད། དང་པོ་དྲན་པ་ཡིན་པར་ཤེས། རྣམ་པ་ཞི་ཉིད་ཟེར་དུས་དེའི་རྣམ་པ་དེ་ག་རེ་རེད་ཟེར་ན། ནི་སྤྲོས་བྲལ། ནི། དེ་ག་རེ་ཟེར་དགོས་ད། གཉིས་སྣང་གི་རྣམ་པ་ཐམས་ཅད་ཉེ་བར་ཞི་བའི་གཉིས་སྣང་ནུབ་པའི་རྣམ་པ་ཅན་དེ་རེད།

བདག་པོའི་རྐྱེན་ལས་དྲན་པ་ཡིན་ནོ་ཟེར་ན་འགྲེལ་པའི་ཚིག་ལ་དྲན་པ་ཟེར་ཡ་གཅིག་མ་གཏོགས་མི་འདུག་འདི་ཀུན་རྫོབ་སེམས་བསྐྱེད་ལ་སྦྱར་གྱི་ཡོད་རེད་ད་དེ་སྦྱར་དགོས་ཡ་རྒྱུ་མཚན་ག་རེ་རེད་ཟེར་ན་ཐེག་ཆེན་གྱི་ཆོས་ཐམས་ཅད་ནི་རྫོགས་པའི་སངས་རྒྱས་ཀྱི་རྒྱུ་ལ་འོས་མེད་དུ་འགྲོ་བར་བྱེད་པ་དེ་ཀུན་རྫོབ་སེམས་བསྐྱེད་ཀྱིས་བྱེད་ཀྱི་ཡོད་རེད་དེས་བྱེད་ཀྱི་ཡོད་རེད། བདག་པོའི་རྐྱེན་ལས་དྲན་པ་ཡིན་ནོ། ད་དེ་དྲན་པའི་མིང་གིས་བཏགས་པའི་ཀུན་རྫོབ་སེམས་བསྐྱེད་དེ་ཀུན་སློང། ང་ཚོ་དེ་དུས་དུས་ཚོད་དེ་ག་རེ་བ་ཐེག་ཆེན་གྱི་ཆོས་ཉམས་སུ་ལེན་མཁན་ཅིག་ལ་ཀུན་སློང་བྱང་ཆུབ་སེམས་ཀྱིས་ཟིན་པ་སྦྱོར་བ་འཁོར་གསུམ་རང་བཞིན་མེད་པར་རྟོགས་པ།

དོན་དམ་པར་མེད་ཅིང་ཐ་སྙད་དུ་ཡོད་པའི་བདེན་གཉིས་ངོ་བོ་དབྱེར་མེད་ཚུལ་དེ་མཁས་པ་དབུ་མ་པ་མ་གཏོགས་མི་འགལ་བར་བཞག་ཤེས་ཀྱི་མ་རེད་ཟེར་བ། དེ་ཡིན་ཙང་གནས་འདི་ལ་ནི་གཏིང་དཔག་དཀའ་བའི་ཕྱིར། ད་རྩོད་པ་ཡོང་དགོས་ཡ་རྒྱུ་མཚན་དེ་གཏིང་དཔག་དཀའ་བ་དེ་རབ་ཏུ་ཟབ་པ་ཡིན་པའི་ཕྱིར། ཨ་ནི་རབ་ཏུ་སྨྲ་བ། ཐབས་ལ་མཁས་པ་མ་རྟོགས་པ་རྣམས་ཀྱིས། ཐབས་ལ་མཁས་པ་བདེན་གཉིས་ངོ་བོ་དབྱེར་མེད་མ་རྟོགས་པའི་དངོས་པོར་སྨྲ་བ་རྣམས་ཀྱིས། ཨ་ནི་ཀླན་ཀའི་རྒོལ་བ་བརྒྱུད་མར་འབྱུང་བས་ཐབས་ལ་མཁས་པས། ཐབས་ལ་མཁས་པ་དབུ་མ་པས་ཨ་ནི་དེ་དག་སྐྱོན་མེད་ལན་བྱ་བའི་སྒོ་ནས་ཨ་ནི་ཕྱིན་ཅི་ལོག་གི་རྟོག་པ་བཅུ་དྲུག་ཡིན་ཙང་ཨ་ནི་ཕྱིན་ཅི་ལོག་དེ་དག་གི་ཞེན་ཡུལ་མེད་པ་རྣམས་གཏན་ལ་ཕབ་ནས་ཨ་ནི་དེ་བསྒོམ་པའི་བློ། རྒྱུད་ལ་སྐྱེ་བ་ལས། དེ་དག་བསལ་བར་བྱ། འདིས་ནི། ད། འདི་ཡི་ཟབ་པ་ཉིད་བསྟན་ཏོ། འདིས་ཟེར་དུས་འདིའི། རབ་ཏུ་སྨྲ་རྣམས་བརྒྱུད་མར་རྒོལ་ཟེར་ཡ་དེ་དངོས་པོར་སྨྲ་བའི་ཀླན་ཀ་བརྒྱུད་མར་ཡོང་བ་དེ་མདོ་དང་བསྟན་བཅོས་ལས་གསུངས་པ་འདི་གིས། དབུ་མ་པའི་ལུགས་ཀྱིས། ཨ་ནི་བར་ཆད་མེད་པའི་རྩེ་སྦྱོར་འམ་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱི་དམིགས་པ

བར་ཆད་མེད་པའི་རྩེ་སྦྱོར་དེ་ནི་ཕུང་སོགས་བདེན་མེད་མངོན་སུམ་དུ་རྟོགས་པའི་སེམས་དཔའི་རྣལ་འབྱོར་མཐར་ཐུག་ཡིན་པ་དང། རེད་བ། ཨ་ནི་བར་ཆད་མེད་པའི་རྩེ་སྦྱོར་དེ་ཆོས་ཀྱི་རྒྱུན་མཐའི་སྔ་ལོགས་ནས་མེད་པ་དང། རྒྱུན་མཐའི་སྦྱོར་བའི་ལམ་ནས་མེད་པ་དང། རྒྱུན་མཐའི་སྦྱོར་བའི་ལམ་ནས་ཡོད།

ཟག་མེད་ཀྱི་ཆོས་གཅིག་མངོན་སུམ་དུ་གྱུར་པ་ན་ལྷག་མ་རྣམས་ལ་དྲན་མི་དགོས་པར་དཀྱུས་གཅིག་ལ་གོ་རིམ་མ་འཆོལ་བར་མངོན་སུམ་དུ་གྱུར་པའོ། དེ་རྒྱུན་མཐའི་སྦྱོར་བའི་ལམ་གྱི་ཚེ་ཡིན་ལ། བར་ཆད་མེད་པའི་ལམ་གྱི་ཚེ་ནས། ད་དེའི་འོག་ལ་མ་ཆགས་ན། དེ་ལོག་པར་མངོན་པར་རྟོགས་པ་དེ་མ་ཐག་ཞེས་སོགས་དེར་མ་སོང་ལ། བར་ཆད་མེད་པའི་ལམ་དང་དེ་རྒྱུན་མཐའི་སྦྱོར་བ་གཉིས་ཁ་བཞག་ན་མ་འགྲིག་གོ། བར་ཆད་མེད་པའི་ལམ་ཟེར་དེ་རྒྱུན་མཐའི་བར་ཆད་མེད་ལམ་ཟེར་རོ། རང་ལུགས་ལ་སྐད་ཅིག་མའི་སྦྱོར་བ་དེ། རྒྱུན་མཐའི་བར་ཆད་མེད་ལམ་གྱི་སྔ་ལོགས་ནས་བཞག་བྱས་པ་དང། རྒྱུན་མཐའི་ཡེ་ཤེས་རྒྱུན་མཐའི་བར་ཆད་མེད་ལམ་སྔ་ལོགས་ནས་བཞག་གི་ཡོད་མ་རེད་པས།

བར་ཆད་མེད་ལམ་ཆགས་ཀྱི་ཡོད་མ་རེད་དེ། ཧ་ལམ་དེའི་རྒྱུན་དེ་བར་ཆད་མེད་ལམ་གྱི་སྔ་ལོགས་ནས་ཡོང་གི་ཡོད་རེད་ད་རྣམ་དབྱེ་རྣམ་བཤད་དེའི་གསུང་སྟངས་དེ་བྱས་ན། བར་ཆད་མེད་པའི་རྩེ་སྦྱོར་ཆོས་ཅན། རྣམ་པ་གཉིས་སྣང་གི་སྤྲོས་པ་ཉེ་བར་ཞི་བ་ཉིད་དང་ལྡན་ཏེ་ཕུང་སོགས་བདེན་མེད་དུ་མངོན་སུམ་དུ་རྟོགས་པའི་སེམས་དཔའི་རྣལ་འབྱོར་མཐར་ཐུག་ཡིན་པའི་ཕྱིར། ཟེར་ཡ་དེ་རྟགས་འགྲོ་གི་ཡོད་དམ་མེད། བར་ཆད་མེད་པའི་རྩེ་སྦྱོར་གྱི་དམིགས་པ་ཆོས་ཅན། ད་འདི་སྤྱིར་བཏང་གཞུང་སྦྱོར་བ།

ཆོས་དེ་ཉིད་ཀྱི་རྣམ་དབྱེ་ལ་མི་མཁས་པའི་དངོས་སྨྲ་བས་རྟོགས་པར་དཀའ་བའི་ཟབ་དོན་ཡིན་པའི་ཕྱིར། ད་ཀླན་ཀ་ཡོང་དགོས་ཡག་གི་རྒྱུ་མཚན་ཁོ་རང་ནི་བློ་གྲོས་ཆུང་ངུ་ཡོད་མ་རེད། ཁོ་ན་རེ། གཞུང་འདིས། བར་ཆད་མེད་པའི་རྩེ་སྦྱོར་གྱི་དམིགས་རྣམ་བསྟན་པར་ཐལ། སྦྱོར་བ་དང་པོ་དེ་འཐད་པའི་ཕྱིར་དེ་དེ་ག་རང་རེད་བ། བར་ཆད་མེད་པའི་རྩེ་སྦྱོར་ཆོས་ཅན། རྣམ་པ་གཉིས་སྣང་གི་སྤྲོས་པ་ཉེ་བར་ཞི་བ་ཉིད་དང་ལྡན། ཕུང་སོགས་བདེན་མེད་མངོན་སུམ་རྟོགས་པའི་སེམས་དཔའི་རྣལ་འབྱོར་མཐར་ཐུག་ཡིན་པའི་ཕྱིར་སྦྱོར་བ་སྟེ་སྐུ་བར་རང་རང་བྱུང་སྦྱོར་ལ། སྦྱོར་བ་དང་པོ་དེ་འཐད་པའི་ཕྱིར། འདོད་མི་ནུས་ཏེ་དེས་རྣམ་མཁྱེན་གྱི་དམིགས་རྣམ་བསྟན་པའི་ཕྱིར། ད་དེ་གཅིག་པ་རེད། མདོ་ཡི་སྐབས་སུ་རྣམ་མཁྱེན་དམིགས་རྣམ་བསྟན་པ་རེད་བསྟན་བཅོས་སྐབས་སུ་བར་ཆད་མེད་ལམ་གྱི་རྒྱུན་དེ་བར་ཆད་མེད་ལམ་དམིགས་རྣམ་བསྟན་པ་རེད་དེ། དོན་ལ་འགལ་བ་ཡོད་མ་རེད་རེད་བ། བསྟན་པའི་ཕྱིར་ཏེ་རྣམ་པ་ཐམས་ཅད་མཁྱེན་པ་ཉིད་ཀྱི་དམིགས་པ་ནི་ཞེས་གསུངས་པའི་ཕྱིར་ཟེར་ན་མ་ཁྱབ། དེ་ཁྱབ་མེད་ལན་གཅིག། གཞན་ཡང་སངས་རྒྱས་ཉིད་ཀྱི་བར་མེད་དེ་ཞེས་པའི་རྩ་ཚིག་དེས་སངས་རྒྱས་ཉིད་ཀྱི་བར་མེད་དེ་བར་ཆད་མེད་པའི་ཏིང་ངེ་འཛིན་ཟེར་ཡོད་རེད་བ། སངས་རྒྱས་ཉིད་དེ་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དང་ཆོས་གཞན་གྱིས་བར་མ་ཆོད་པར་དངོས་སུ་སྐྱེད་པའི་ཆ་ནས་ད་དགྲ་ཞེས་ཐོགས་སུ་རིག་པ་བར་མེད་པ་སྟེ། ཞེས་བར་ཆད་མེད་པའི་རྩེ་སྦྱོར་དེ། བར་ཆད་མེད་པའི་རྩེ་སྦྱོར་དེ་མ་ཐག་རྐྱེན་བསྟན་ལ། རྣམ་མཁྱེན་གྱི་དེ་མ་ཐག་རྐྱེན་བསྟན་ལ། འདི་ཡི་དམིགས་པ་དངོས་མེད་དེ་ཞེས་པས། འདིའི་དམིགས་རྣམ་བསྟན་པའི་ཕྱིར། འདོད་མི་ནུས་ཏེ། དེས་རྣམ་མཁྱེན་གྱི་དམིགས་རྣམ་བསྟན་པའི་ཕྱིར། དེ་ནི་རྣམ་པ་ཀུན་མཁྱེན་ཉིད་ཅེས་གསུངས་པའི་ཕྱིར་ཟེར་ན་མ་ཁྱབ། རྣམ་མཁྱེན་གྱི་དམིགས་རྣམ་བསྟན།

སྤྱིར་བཏང་གྲུབ་མཐའ་སྨྲ་བ་བཞི་ཀ་ནི་སོ་སོས་སོ་སོའི་བདེན་གཉིས་འགལ་བ་མ་ཡིན་པའི་བདེན་གཉིས་གཞན་དོན་གཞན་འགལ་སུ་གཅིག་མེད་པའི་ཕྱིར། ཡོད་དམའ་རུ་བ། བྱེ་བྲག་སྨྲ་བ་ནས་བཟུང་ནས་དབུ་མ་ཐལ་འགྱུར་བའི་བར་དང་ཀུན་རྫོབ་བདེན་པ་དང་དོན་དམ་བདེན་པ་གཉིས་འགལ་བ་རེད་ཟེར་མཁན་རྐྱང་རྐྱང་རེད་བ། ད་འདིས་བདེན་གཉིས་འགལ་བ་སྨྲ་ཟེར་དུས་གར་ཟིན་འདིས་རྩོད་པ་པོ་སུ་རེད། ཨ། དངོས་སྨྲ་བ་རེད་བ། དངོས་སྨྲ་སེམས་ཙམ་ལ་བཞག།

ང་ནམ་གི་དེ་ན་ནམ་པ་ནམ་ག་དེ་པ་ཐོ་སེ་གེ་སུ་གེ་མེ་མེ་ཅེ་ཨོ་མ་པེ་མ་ལ་སེ་ད་པེ་མ་ལ་ཅི་རོ་གི་ཅ་མ་ད་དང་གེ་དེ་དེ་ནི་ག་རོ་ཅི་ལོ་ཡོ་མེ

ཀུན་རྫོབ་ཀྱིས་དོན་དམ་སུན་འབྱིན་དོན་དམ་གྱིས་ཀུན་རྫོབ་སུན་འབྱིན་འགྲོ་གི་ཡོད་རེད། ད་དེ་ལྟར་འཛིན་མཁན་གྱི་བློ་ཡོད་མཁན་ཅིག་བཞག་དགོས་རེད། ད་དོན་དམ་གཞན་དབང་ལྟ་བུ་དེ་ཉིད། ད་དོན་དམ་གཞན་དབང་དང་གཅིག་པ་རེད་བ། ད་དབུ་མ་པའི་འདོད་པ་ལྟར་གྱི་ཆོས་ཀྱི་བདག་མེད་ཧ་ལམ་ཁས་ལེན་གྱི་ཡོད་མ་རེད་ད་སེམས་ཙམ་པས། དེ་དབུ་མ་པའི་འདོད་པ་ལྟར་གྱི་ཆོས་ཀྱི་བདག་མེད། འཛིན་པའི་འཛིན་པ་དེ་ད་ཕྱིན་ཅི་ལོག་གི་བློ་རེད་བསྡད་ཡོད་རེད་ཆད་ལྟ་རེད་བསྡད་ཡོད་རེད་སེམས་ཙམ་པས་བལྟས་ན།

ད་དེར་དོ་ཟླ་ཁྱོད་རང་གི། ལབ་སྟངས་དེ་བྱས་ན་རེད་བ། འཁོར་ལོ་བར་པའི་སྐབས་སུ་གཟུགས་ནས་རྣམ་མཁྱེན་བར་དུ་ཆོས་ཐམས་ཅད་རང་གི་མཚན་ཉིད་ངོ་བོ་ཉིད་མེད་ཟེར་རྒྱུའི་ནང་ནམ་མཁའ་ཡོད་རེད་བ། ད་ནམ་མཁའ་རང་གི་མཚན་ཉིད་ངོ་བོ་ཉིད་མེད་ཟེར་ཡ་དེ་སེམས་ཙམ་པའི་ལུགས་ལ་སྒྲ་ཇི་བཞིན་པ་རེད་པས་ཟེར་ན་དེ་མ་རེད་ཅེས་བྱ་བ། དངོས་ཟིན་དེ། དངོས་ཟིན་དེ་ག་རེ་ཟེར་ན། ཐ་སྙད་བཏགས་པའི་བཏགས་དོན་བཙལ་བའི་ཚེ་ན་རྙེད་རྒྱུ་མེད་པ་དེ་བསྟན་པ་དེ། དེའི་བསྟན་སྟངས་ལ་ག་རེ་ལབ་ཟེར་ན་ཁོ་རང་གི།

རང་རྒྱུད་པའི་ལུགས་ལ་ད། ཀུན་བརྟགས་དང་མ་བརྟགས་སྐད་ཆ་ཡོད་མ་རེད་ཆོས་ཐམས་ཅད། རྟོག་པས་བཏགས་ཙམ་མ་ཡིན་པར་རང་ངོས་ནས་གྲུབ་པའི་གཏང་བ་རེད་ཟེར་བའི་རང་རྒྱུད་པའི་རྟོག་པས་བཏགས་ཙམ་ཞེས་པའི་ཙམ་གྱི་སྒྲ་དེ་གིས། ག་རེ་ཟེར་རེད། བློ་གནོད་མེད་ལ་སྣང་བས་བཞག་པ་མ་ཡིན་པ་དེ་གཅོད་དགོས་ཡོད། སེམས་ཙམ་པའི་རྟོག་པས་བཏགས་ཙམ་ཞེས་པའི་ཙམ་སྒྲ་དེ་གིས་ཁོ་རང་འདོད་པ་ལྟར་གྱི། ག་རེ་ཟེར་རེད། གཞན་ལ་ལྟོས་མེད་ཀྱི་བས་ཐུན་མོང་གི་སྡོད་ལུགས་ངོས་ནས་གྲུབ་བསྡད་པའི་བདེན་པར་གྲུབ་པ་དེ་གཅོད་དགོས་ཡོད།